གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། དེ་རིང་གི་མཐོང་ཐོས་བྱུང་པའི་བོད་ཀྱི་གནས་ཚུལ་ལ་དྲན་གསོའི་ལས་རིམ་དེའི་ནང། དེ་གའི་ལས་བྱེད་ཐུབ་བསྟན་ཚེ་རིང་ལགས་དང་ལྷན་དུ་རྒྱལ་ཐང་གི་བདེ་ཆེན་རྫོང་སུ་ཆགས་པའི་བོད་པའི་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་ཆོས་ཁང་ཞིག་མཇལ་བའི་སྐབས་ཀྱི་མཐོང་ཚུལ་སྐོར་ལ་བགྲོ་གླེང་ཞུས་པའི་དུམ་བུ་གཉིས་པ་འདི་གསན་རོགས་གནང། ཁོ་ཚོ་ཡེ་ཤུ་དགོན་པ་འདི། རྒྱལ་པོའི་དུས་ད་ག་འདི་བཞག་བཞག་མ་ནི་དོག་གོ། ད་དུས་ག་ནས་གང་གློ་འཆམ་ཐག་ཆོད་བལྟས་བྱ། བོད་ཀྱི་རྒྱལ་ཐང་ས་ཁུལ་གྱི་བདེ་ཆེན་རྫོང་ནང་དུ་ཐོག་མར་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བདུན་ཙམ་ལ་ཧྥ་རན་སི་གི་ཡེ་ཤུའི་ཆོས་སྤེལ་བ་ཚོས་བཞངས་པའི་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་མཆོད་ཁང་ཚོ་དྲུག་ཟེར་བ་ཞིག་ཡོད་པ་དེའི་ཆགས་སྟངས་སོགས་ཀྱི་སྐོར་ལ་དུམ་བུ་དང་པོའི་ནང་དུ་ངོ་སྤྲོད་ཞུས་ཟིན་པ་དང། ཡང་དེ་ཁུལ་དུ་ནང་པ་དང་ཡེ་ཤུའི་ཆོས་དད་པ་བོད་པ་ཚོའི་དབར་གྱི་མཐུན་ལམ་སོགས་ཀྱི་ཐད་ལ་མུ་མཐུད་དེ་བཀའ་འདྲི་ཞུ་གི་ཡིན། ཨ་ཐུབ་བསྟན་ལགས་ད་དང་པོ་ང་ལ་ཡ། ཨ་ཨ། ཁ་སང་དུམ་བུ་དང་པོ་འདི་གསན་པའི་རྗེས་ལ་ཡ། མི་ཁག་ཅིག་གིས་ཁྱེད་རང་གི་གསུང་ཡག་གི་བོད་པའི་ཡེ་ཤུའི་ཆོས་ཁང་དེ་ཆབ་མདོ་ཁུལ་གྱི་སྨར་ཁམས་རྫོང་ཁུངས་ཀྱི་ཚྭ་ཁ་ལྷོ་ལ་ཡོད་པའི་ཆོས་ཁང་དེ་རེད་པས་ཟེར་གི་འདུག་འདི་མ་རེད་པ། ང་འགྲོ་ས་དེ་ད་ལྟ་འདི་ཚྭ་ཁ་ལྷོ་དེ་མ་རེད་བཞག་དང་པོ་འདི་རེད་བསམ་སོང། ཨེ་གཞུག་གུ། སྐད་ཆ་དྲི་དུས་ཀ་ནས་འདི་མ་རེད་བཞག་འདི་མིན་པ་བྱས་བྱས་ཁོ་ཚོས་ད་ལྟ་རྒྱ་སྐད་ནང་ཚི་ཀྲུང་ཟེར་འདུག་པ། དགོན་པ་དེ་བོད་སྐད་མིང་ལ་ཚོ་དྲུག་ཟེར་བ་རེད། ཚོ་པ་དྲུག་དགོན་པ་དུ་གཅིག་གཅིག་བལྟས་མ་བལྟ་ཟེར་ཧྲོ་ཆས་གཡུ་སྲང་གཅིག་ཆོས་དཔོན་དུ་བཙུད་གཅིག་ཕྱི་ལོག་ནས་ཡོང་ཉལ་ལ་གཅིག་འདི་འདྲ་གཅིག་བཏང་ལ་མ་བཏང་ད་འདི་འདྲ་བྱེད་གི་འདུག་ཆོས་དཔོན་ཁོ་རང་ལ་འདི་ལབ་ཡིན་པ་ད་ང་བདུན་ཕྲག་གཅིག་གོང་ལ་ཁྱེད་རང་ཚོ་བྷ་ཏི་ཀན་ནས་ཡོང་བ་ཡིན་ཕོབ་ད་རྒྱང་ནས་མཇལ་སོང་རྒྱང་མཇལ་འདི་བྱས་བྱས་གཟའ་ལྷག་པ་ཆག་ཅིང་ལ་འཛམ་གླིང་ནས་ཡོང་ཉལ་དང་གོ་ལོག་ལ་བྷ་ཏི་ཀན་གྱི་ཐང་ཆེན་འདི་ག་འདི། བླ་ཆེན་གྱིས་འདི་གནང་གོ་དོང་སོང་ཆོས་ཧྲོ་ཞེས་གནང་གོ་དོང་ད་ཁོང་ཚོས

ཆོག་མཆན་མེད་པ་ལ་ཡེ་ཤུ་ཡི་གདན་ས་དང་པབ་ལ་དད་གུས་ཞུ་མཁན་དེ་ཚོ་ཡང་བཀག་འགོག་དང་དེ་འདྲའི་དོ་ང་དེ་ཡིན་ནའི། རང་རྒྱལ་དང་ཡེ་ཤུའི་གདན་ས་ལ་ཕེབས་པ་དང་དེ་འདྲའི་སྐོར་ལ་ཤོད་དུས་ཡང་ཁོ་ཚོས་དད་པ་དམིགས་བསལ་བྱེད་དུས་ཙམ་པ་དཀའ་ངལ་འོག་ནས་ཡང་ཡེ་ཤུའི་གདན་ས་ལ་ཡང་དད་པ་བྱེད་ཀྱི་ཡོད་པའི་རྣམ་པ་ཞིག་ཏུའང

ཨ་ནི་ཅི་ཏང་ཏག་འདི་ཁུལ་ལ་ཡ་བོད་པ་ཡེ་ཤུའི་གནམ་བདག་ཆོས་ལུགས་ཡིན་མཁན་མི་འབོར་ག་ཚོད་ཟིན་ན་མང་པོ་ཡིན་གྱི་མ་རེད་ག་ཚོད་ཟིན་ན། ངས་སྐད་ཆ་དྲི་དུས་གོ་ནས་ཁོ་རང་ཚོ་གྲོང་རྡལ་མི་ཁོ་ཚོ་དུ་བ་ཅིག་དུ་བ་འབྲེལ་ཡོད་འདེད་དུ་མ་ར་ཤ་དེ་ལ་ཡིན་ནས་ཁོ་རང་ཚོ་དུ་བ་ནང་ཁ་ཁ་ལ་འགྲོ་ཉེ་ཁོ་རང་ཚོ་དུ་བ་སྐད་ཆ་དྲི་དུས་གོ་ནས་ཁོ་ཚོ་བཤད་དུས་གོ་ནས་འདི་བཤད་གི་འདུག་དེའི་གཡས་གཡོན་ལ་ཁོ་ཚོ་འཐེན་པ་བྱེད་ད་དེའི་གྲོང་ཚོ་འདི་ནས་བྱེད་དེ་ནས་མི་བཟི་བ་ལས་གཉིས་གཉིས་གསུམ་ཅུ་ཡོད་དེ་ཁོ་ཚོ་སྟོང་ཕྲག་གཅིག་ལྷག་ཙམ་ཡོད་རེད་ཟེར་གི་འདུག་ང་ཚོ་གྲོང་ཚོ་འདི་ན་འགྲོ་དུས་ག་ནས་ཅིག་ལམ་སང་ཧ་གོ་གི་འདུག་གཡོ་བར་བྱེད་དེ་དགོན་པ་དེ་དཀྱིལ་དེར་བྱས་ཨ་ནི་དགོན་པ་དེའི་གཡས་གཡོན་ལ་མི་མང་དེ་ག་ཁང་པ་ལྟ་དུས་ག་ནས་མང་ཆེ་ད་ག་ར་བཞག་ནང་པ་ཡིན་པ་ཡིན་ན་ཁང་པ་ཁོང་ཚོའི་ཁང་པའི་གཡས་གཡོན་དར་ལྕོག་དང། མང་པོའི་བྲོ་བྱ་བཞག་དེ་གའི་ནང་པ་རེད་བཞག། ལམ་སང་ང་ཚོ་ཕྱི་ལོག་ནས་ཡོང་ཉེ་ག་ལམ་སང་ཧ་གོ་འདུག་དེ་ཡི་ཤུ་དེ་རེད་དུ་ནུ། ཕྱི་ལོག་ལ་དར་ལྕོག་མི་འདུག་གནས་དེའི་ས་ཁུལ་འཁོར་གང་ག་ལོག་གས་ཅིག་རྒྱ་མི། ངའི་དང་པོ་མི་རྒྱ་མི་རྒྱལ་དར་སྐྱལ་བཞག་སམ་ཆུ་དར་ཆ་དམར་མོ་སྐྱལ་བཞག་བྱ་གང་ག་ལོག་འཐེན་པ། ད་ཞུ་བ་ཁྲིད་ཕྱིན་ཅད་ལྟ་དུས་ག་ནས་རྒྱ་མི་རྒྱལ་དར་ཆེ་ཆེ་ཁང་མིག་ཡོངས་རྫོགས་ད་དམར་ཤོག་རྒྱ་མི་གུང་ཁྲན་གྱི་དམར་ཤོག་གི་དར་ཆ་བསྐྱལ་བྱས་བཞག་བཞག་གང་ཀློག་གང། ད་འདི་མི་གར་ལུང། བོད་དུ་ཕར་འགྲོ་དུས་ཀ་ནས་དམར་ཤོག་རྒྱལ་དར་བསྐྱལ་བ་སྤྱིར་བཏང་མཐོང་མ་མྱོང། ད་འདི་ཅི་འོག་ལ་མི་ཞིག་མཐོང་ཡ་མི་འདུག་དམིགས་བསལ་རུ་ཅིག་རེད་བཞག། ཨ་ནི་སྤྱིར་བཏང་ས་གནས་མི་མང་ནང་ལོག་ལ་ཆོས་ལུགས་མི་འདྲ་ཡིན་ཙང་ཡང་མཐུན་ལམ་དེ་ཚོ་ཡང་ག་འདྲས་ཡོད་ན་འཆམ་པོ་བྱས་གནས་ཐུབ་ཀྱི་ཡོད་ན་མེད་ན་ག་འདྲ་ཁོ་ན་ཚོ། འདུག་ད་ལྟ་དུས་ག་ནས་ད་ལྟའི་ཆུ་ཚོད་ཉི་མ་གཅིག་ལྷག་ཟིན་ན་དེ་ད་ལྟ་དུས་ག་ནས་ཕར་ཚུར་གཅིག་སྐད་ཆ་དྲིས་ཏེ་ཧྲ་བྱས་མེད་དེ་ལ་ཡིན་ནས། ལྟ་དུས་ཀ་ནས་གང་ལོག་འཆམ་ཐག་ཆོད་བསྡད་ཤག་ལྷག་པར་དུ་ཁོང་ཚོ་ཡི་ཤུ་དགོན་པ་འདི་རྒྱལ་སྒོའི་མདུན་ད་ག་འདི་བཞག་བཞག་མ་ཎི་རྡོ་གོར་བྱས་མ་ཎི་རྡོ་གོར་དེའི་གཡས་གཡོན་ལ་ཡང་ནང་པ་རྒན་གོག་འདི་གའི་སྐོར་ས་ཅིག་བཟོས་བཞག་གང་ལོག་སྐོར་ས་ཨ་ནི་ད་ཡི་ཤུ་འདི་གའི་དེ་ནས་ཡར་འགྲོ་ཁོ་རང་ཆོས་ཁང་འདི་གའི་འགྲོ་ཡག་འདི་གའི་བྱས་ཨ་ནི་ཕྱི་ལོག་ནས་ཡོང་ཉེན་འདུག་བྱས་ཏེ་བྱེད་དང་འདུག་སྟེ་འཆམ་ཐག་ཆོད་ཅིག་བསྡད་ཤག། ས་གནས་དེ་ག་ལ་ཡ། ཐོག་མར་ཡེ་ཤུ་ཆོས་འཕེལ་རྒྱས་སུ་ཕེབས་དུས་ད། ཁོང་ཚོའི་རྒུན་འབྲུམ་བཟོ་ཡག་དག་དེ་འདྲའི། འདི་ཡང་ས་གནས་ཀྱི་མང་ཚོགས་ཚོའི་འཚོ་བའི་རྟེན་ས་ཅིག་ཆགས་ཡོད་ཟེར་བ། དེ་ཡེ་ཤུ་དགོན་པ་དེ་ཆགས་ཏེ་ཤུལ་དུ་བ་ལ་ཕྱི་ལོག་ལས་ད་གོར་བ་ཡོ་རོབ་དུ་བ། དགོན་པ་མང་པོ་གཅིག་ལ་དགོན་པའི་ནས་ཨ་རག་དུང་གོ་དོང། དགོན་པ་ནས་ཆང།

ཆོས་ལུགས་བྱེད་ཉེན་དེ་གའི་འཚོ་བ་བསྐྱལ་ཡ་དེ་ལས་རྒུན་འབྲུམ་གི་ཆང་བཙོང་བྱས་དེའི་དོང་ཁོང་ཚོ་དགོན་པའི་གཡས་གཡོན་སྦད་རྒུན་འབྲུམ་བཏབ་བྱས་བཞག་བཞག་དགོན་པའི་སྒོ་རབ་ཆད་དུ་གང་དགོས་ལ་ནང་ལོག་སྦད་རྒུན་འབྲུམ་བཏབ་ས་ཆ་དེ་ལ་གཏན་འཁེལ་ཅིག་གྲང་མོ་ཞེ་དྲག་མེད་པ་བྱས་སྙོམས་པོ་ཞེ་པོ་ཅིག་གྲང་བ་ཡན་གྱི་རྒུན་འབྲུམ་སྐྱེ་ཡ་གི་ས་ཁུལ་གྱི་གནམ་གཤིས་ཅིག་ཡིན་པ་ཡིན་དུས་ཀ་ནས་ཁོང་ཚོས་དེ་བཏབ་བྱས་བྱས་དུས་ཀ་ནས་རྒུན་འབྲུམ་ཆང་བཙོང་ཉེན་མང་པོ་འདུག་ངས་ཁྱེད་ནང་བདེ་ཆེན་ནང་འགྲོ་དུས་ཀ་ནས་བོད་པའི་མི་ཚང་གཅིག་གིས་བཙོང་གི་འདུག་དེས་ནང་ཕྱིན་རྗེས་བཙོང་རོགས་བྱེད་ལབ་བྱས་ཉོ་ཁར་འགྲོ་དུས་ཀ་ནས་ཁོ་རང་ཚོས་སྤུས་ཡག་ཤོས་སུ་སླེབས།

wine དེ་བཙོང་ཉེན་དེ་ཁང་པ་ཁ་ཤས་ཅིག་བཙོང་གོ་ཡོད་རེད་ཡིན་ནའི་བཟོ་གྲ་ཡོད་པས་སྐད་དྲིས་དུས་ག་ནས་བཟོ་གྲ་ང་ཚོའི་ས་ཆ་དེར་ཡོད་མ་རེད་ས་ཆ་གཞན་དག་ལ་ཡོད་ཐུབ་ཐ་ཡིན་ནའི་ངས་ད་ནས་ངེད་ཅག་རང་ཅིག་ཅིག་ག་རེ་དྲ་རྒྱ་འདི་གང་ཅིག་བལྟས་སོང་ནས་ད་ལྟ་དེ་ཤ་ཏ་ཏན་གྱི་ས་ཆ་དག་ཁོར་ནས་ཁོ་ཚོ་གྲོང་ཚོ་དེ་སྦད་དེ་འཕེལ་རྒྱས་ཞེ་པོ་ཕྱིན་རྗེས་སྙེ་མ་ང་འགྲོ་དུས་གང་ལས་སྦད་དེ་ལྡབ་གསུམ་བཞི་ཁང་པ་དག་གསར་པ་བྱས་ཏེ wine བཟོ་གྲྭ་དག་བཙུགས་པས་སྐད་གྲགས་ཆེན་པོ་ཧྲ་ཆགས་བསྡད་འདུག་ཨང་དེ་གའི་གང་ལོག་ཁོ་ཚོས wine བཟོས་པའི་ཁྱད་ཆོས་དེ་འདིར་དང་ད་ལྟ

རྒྱ་ཚ་རེངྒ་ད་མི་མང་ཚོས་འདི་བཏབ་རྗེས་ད་ག་རང་ཅག་སྒོར་བཏབ་རྗེས་འགྱུར་ལྡོག་མ་ཕྱིན་ཙང། དེའི་ས་བོན་རྙིང་པ་ད་ག་ལྷག་བསྡད་ཡོད་རེད་དང། ཡང་ཁོང་ཚོས་བྱས་ཙང་བོད་ཀྱི་ས་བོན་ཕར་འཁྱེར་རྗེས་ཡང France ལ་ལུང་པོ་ད་ག་ཕར་གོ་ནས་བཏབ་བཏབ་དགོས་རེད་ཁོང་ཚོས་ཕི་ནས་ལུང་པོ་དེ་ནས་ཚུར་ཡོང་རྗེས་སོན་འཚོལ་གར་ཡོང། ལོ་ཚད་ནང་ཐུབ་བསྟན་ལགས་ད་ད་ད་ག་ཡེ་ཤུའི་གནམ་བདག་ཆོས་ལུགས་ཆོས་ཁང་དེའི་སྐོར་ལ་མཐོང་ཚུལ་ངོ་སྤྲོད་གནང་པ་ད་བྱས་ན་གཞན་དག་དེ་འདྲའི་ལས་པ་དག་དེ་འདྲའི་ཡོད་ན་དེ་ཡང་མུ་མཐུད་གསུང་དང། ཨོ་བྱས་ཙང་ང་དེ་ཅིག་ཞུ་བ་བསམ། ཆོས་དཔོན་དེ་བྱས་ཙང་ཁོ་རང་གས་དེ་ཤེས་ཡོན་དང་ཆོས་དཔོན་སྐད་ཆ་དང་ཁྱེད་རང་ཚོ་ལུང་པ་ཕྱི་ལོགས་སྡེ་བ་རེད་ཡེ་ཤུ་དགོན་པ་དྲུག་ཡོད་ཟེར་འདུག་ང་ཚོ་དགོན་པ་ཡེ་ཤུ་དགོན་པ་མང་པོ་དྲུག་ཡོད་ཟེར་ཡོད་ཁོ་རང་ཚོ་ཁོ་ཚོ་ཡང་ཁ་ཤས་འདི་ན་ས་ཁུལ་ནང་ལ་ཁོ་རང་གི་ཆོས་དཔོན་དེ་ཟེར་ཡར་བལྟས་ན་དེ་ནང་གི་བོད་པ་དེ་གཡས་གཡོན་གྱི་ས་ཁུལ་བོད་པ་བོད་པ་ནང་པ་ནང་ཆོས་བྱེད་མཁན་དེ་དགོན་པ་ཧྲ་ཡོང་མ་རེད་ཟེར་འདུག་དགོན་པའི་ནང་ལོགས་ལ་ང་ཚོ་སྐད་ཆ་བྱེད་མི་པ་བོད་པ་ཁྱེད་རང་ཚོ་དེ་ཅིག། ཁོ་ཚོས་འདི་འདྲ་ཟེར་འདུག་ཁོ་རང་གིས་བཤད་དུས་ག་ནས་དགོན་པ་དགོན་པའི་ཆོས་ཁང་ནང་ལོགས་ལ་བོད་མི་མང་པོ་འཛུལ་ཡོང་བ་རེད་སྒོ་རའི་ནང་ལོགས་འཛུལ་བྱས་ཨ་ནི་ཁོ་རང་ཚོས་སྐད་ཆ་བཤད་ནམ་རྒྱུན་ང་ཚོ་དུས་ཆེན་འདིར་ཡོང་དུས་ག་ནས་སྒོ་རའི་ནང་ལ་ཡོང་མེད་བཞིན་ཡང་ཆོས་ཁང་ནང་ལ་བོད་པ་ཚོས་འཛུལ་གི་མ་འདུག་ཁྱེད་རང་ཚོ་ཆོས་ཁང་ནང་ལ་ཡོང་བསྡད་པས་ཡག་པོ་ཧྲག་འདུག་ས་ཆུ་འདུག་ཨ་ནི་ང་ཚོ་ཕྱི་ལོགས་ལ་བསྡད་དུས་ག་ནས་ཡེ་ཤུ་དགོན་པའི་ནང་ལ་ཕྱིན་གནང་ད་ཡོད་མ་རེད་ལ་དེ་ཚོ་མི་ང་ཚོ་བོད་པ་ཚོ་ལ་དེ་འདྲ་བཀག་འགོག་བྱས་ཡོད་མ་རེད། དེ་ཉལ་ང་ཚོའི་ས་ཁུལ་དག་ལ་ཡིན་ཅི་གང་མེད་དུས་ག་ནས་ཡེ་ཤུ་དགོན་པ་དེ་ཚོ་ཁང་པ་གཡར་བྱས་ང་ཚོ་བོད་པའི་ལོ་གསར་ད་འདི་ནང་འགྲོ་གོར་བ་རེད་རེད་འདི་འགྲོ་དུས་ག་ནས་ང་ད་གདོད་ཅིག་ཁོ་རང་ཉལ་ཆོས་དཔོན་དེ་འགྲེལ་བཤད་བྱས་རྒྱབ་ཡིན་ངའི་རྨོ་ལགས་བོད་པའི་ནང་པའི་ཨ་ནི་ཞིག་རེད་ལ་ཆོས་ཁང་ཅིག་ལ་ང་ཚོ་མཉམ་དུ་ཕྱིན་བྱས་ཆོས་ཁང་ནང་ལ་བསྡད་དུས་ག་ནས་ང་ཡེ་ཤུ་ཕྱག་དཔེ་དེ་རྐུབ་བཀྱག་འོག་དེ་སྟབས་བདེ་པོ་བྱས་བཞག་བཞག་འདུག་ང་འདི་ག་རེད་སྐད་ཆ་གནང་གི་འདུག་འདི་ཁོ་ཚོའི་ཕྱག་དཔེ་རེད་ཟེར་བྱས་རྨོ་ལགས་ཀྱིས་དེ་ཡར་ལེན་བདུན་གྱི

བྱས་པའི་བོད་པ་མང་པོ་ཅིག་ཡེ་ཤུ་གི་ཆ་ཚང་ཁྱིམ་རྒྱུད་དང་ཡང་ཕྱི་ལོགས་ལ་མི་ཡོད་ཡ་ཁ་ཤས་བྱེད་པ་གནང་མཁན་འདུག་དེ་ལ་ཡིན་ནའི་ཉུང་ཉུང་ཞེ་པོ་ཅིག་འདུག་ད་དེ་ལྷག་པར་བོད་ནང་ལོགས་བརྒྱ་ཆ་རེ་བྱེད་དུས་ག་ནས་ཨ་ནི་བརྒྱ་ཆ་ཁེ་གེ་མ་རོག་ལས་གོ་ཚག་འདི་ནས་ཡང་དེ་གའི་གང་གོ་ལོག་ལོ་དེ་གའི་ནང་ལ་དམར་ཤོག་གི་བའི་དཀའ་ངལ་ཚ་བ་འདིའི་འོག་ལས་ཐད་ནི་ཡང་ལྷག་དེ་ག་དང་དེ་གའི་གང་གོ་ལོག་ཁོང་ཚོ་ཕ་གིའི་ཆོས་བྱེད་མཁན་ལས་ཁོ་རང་གིས་ཟེར་འདུག་ཡེ་ཤུ་ཆོས་དཔོན་དེ་ཡ་མཚན་བྱས་ལྟ་གར་ཡོང་མཁན་ཞེ་པོ་འདུག་ལྷག་པར་དུ་རྒྱ་ནག་གི་ཡུལ་སྐོར་ཡོང་མཁན་ཚོ་ཡ་མཚན་ཅན་བྱས་བོད་པའི་ཡེ་ཤུ་ཆོས་བྱེད་མཁན་ལྟ་གར་ཡོང་གི་ཡོད་ཟེར་བྱས་ལྟ་གར་ཡོང་མཁན་ཞེ་པོ་འདུག་རྒྱ་མི། དེ་དང་ཕྱོགས་མཚུངས་ང་ཚོའི་ལས་རིམ་འདི་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་གསན་པར་ཐུགས་རྗེ་ཆེ།